ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད SBS dot com dot au slash tibetan ཐོག་བསྐྱོད་རོགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་ཉིན། སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཅུ་པ་ཡི་ཉིན་བཞི་པ། ཨོ་སི་ཁྲུ་ལི་ཡ་ཡི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་རྒྱུན་གྲོན་སྔོན་རྩིས་གཏན་འབེབས་སྐབས།

བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་མུ་མཐུད་འབད་བརྩོན་གནང་གི་ཡོད་སྐོར་གསུངས་དོན། ད་ལྟ་སྙན་ཞུ་ཕུལ་ཆེད་དཀའ་ངལ་འཕྲད་པ་དེ་དངོས་ཡོད་གནས་སྟངས་རེད། ཨ་ནི་ནད་འདི་ལ་བྱེད་ཡ་མི་འདུག་ད་ནད་ཡམས་དེའི་རྐྱེན་གྱིས་ང་ཚོ་ད་ལྟ་སྐུ་ཚབ་དོན་གཅོད་བསྐོས་ཚར་བ་རེད། Visa དེ་ཆ་ཚང་བསྒྲིགས་ཚར་བ་རེད། གནམ་གྲུ་བཏང་ཡ་རང་ལ་དེ་ཟླ་བ་འགའ་ཤས་འགོར་ཚར་སོང། གནམ་གྲུ ticket གཅིག་རག་ཡ་ལ་ཁོ་རང་དང་བུ་མོའི་བུ ticket གཉིས་རག་ཡ་ལ། ད་སྒེར་གྱི་གནམ་གྲུ་ཁྱད་མཚར་འཕུར་གྱི་རེད་བྱས་རྗེས་དེ་ལ་དཀའ་ལས་ཞེ་པོ་བརྒྱབ་ནས་རྐུབ་བཀྱག་རག་པ་དེ་གནམ་གྲུ་དེ་འཕུར་ཐུབ་མི་འདུག་ད་རིང་ད་སྐུ་ཚབ་དོན་གཅོད་བཏང་ཡ་ལ་ར་ད་དེ་འདྲའི་དཀའ་ངལ་ཡོད་ཡོད་དུས་སྐབས་ལ་ཨ་ནི་ཁོ་ད་ཁོ་ཆབ་སྲིད་བཙོན་ཟུར་མང་པོ་ཞིག་རེད་པ་འབྲེལ་ཡོད་འབྲེལ་ཆགས་ཨོ་སྟྲེ་ལི་ཕེབས་ངེས་རེད་པ་འདི་གས་ཚང་མ་ལ་ནད་ཡམས་ཀྱིས་ཨོ་སྟྲེ་ལི་ནང་གི་ད་ཁོ་ཁོ་རང་ཚོ་ག་ཚོ་བུ་རེད་སྒྲིག་གཞི་ཟེར་ནའི་རེད་ལངས་ཕྱོགས་ཐོག་ནས་བཀག་བཞག་པ་རེད་མ་གཏོགས་ང་ཚོའི་ཐོག་ནས་འབད་བརྩོན་མ་ཞུས་པ་མེད་ད་ལྟ་ཡིན་ནའི་ཡང་ཞུ་གཏུག་ཕུལ་ནས་འགྲོ་དང་འགྲོ་བཞིན་པ་ཡིན་ཞེས་བྱས་ཞུས་འདི་སོང་ཏན་ཏན་རང Visa ཤི་བཞག་པ་འགྲོ་མ་ཐུབ་བ། ལས་ཀ་གཡུགས་བཞག་པ་སློབ་གྲྭ་ནས་ཕྲུ་གུ་བཏོན་བཞག་པ་དཀའ་ངལ་དངོས་གནས་རང་འདི་དངོས་གནས་རང་དཀའ་ངལ་རེད་ད་ཡིན་ནའི་ཡང་ཨོ་སི་ཀྲེ་ལི་ཡ་གཅིག་སླེབས་ཚར་བའི་གཞུག་ལ་ད་ད་དཀའ་ངལ

དེའི་རྗེས་ལ་ཆབ་སྲིད་བཙོན་པ་མ་ཡིན་པའི་ཚོགས་པ་དེ་འདྲ་ཞིག་གཏོང་རྒྱུ་ཡིན་ཚུལ་ཞིག་གོ་རྒྱུ་འདུག་པས། དེའི་ཐད་གང་འདྲ་ཡིན་མིན་བཀའ་འདྲི་གནང་དུ།
ཨོ་སི་ཀྲི་ལི་ཡ། ད་ལྟ་དེ་ཆབ་སྲིད་བཙོན་པ་ཕེབས་དེང་གིས་དེ་སོགས་མང་པོ་ཅིག་ཆབ་སྲིད་བཙོན་པ་དངོས་ཡོད་དང་འབྲེལ་ཡོད་དང་འབྲེལ་ཆགས་ལ་སོགས་པ་ད་ཕལ་ཆེར་རྫོགས་ནས་ད་ག་ནས་བརྟག་དགོས་སར་བརྟག་ནས་མང་པོ་ཅིག་བསྒྲུབས་ནས་ད་ཧ་ལམ་ཡིན་ལ་མིན་ལ་མང་པོ་ཅིག་འགྲོ་བསྡད་ནས་ད་དེ་ཡང་རྫོགས་ནས་ད་དེ་རྗེས་ལ་ཡང་ཨ་ནེ་ཡང་ཆབ་སྲིད་བཙོན་པ་མ་ཡིན་པ་གཅིག་གི་ཚོགས་པ་གཞན་པ་དེ་འདྲ་ཅིག་ཕར་བཏང་ཡག་ཆགས་ཀྱི་ཡོད་རེད་འདྲ་བོ་ཞིག་དེ་འདྲའི་གོ་ཐོས་ཅིག་ཡོང་བསྡད་ཀྱི་འདུག་དེའི་ཐོག་ལ་ག་འདྲ་ཡིན་ན་ཨ་ནེ་གསལ་བཤད་ཅིག་གནང་ཐུབ་པ་ཡིན་ན་རྒྱ་ཆེའི་མང་ཚོགས་ལ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཆེན་པོ་འབྱུང་ས་རེད་བསམ་པ་བྱུང། སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་དགའ་སའི་གཞིས་སྤོ་འགྲོ་མཁན་ནང་ཆབ་སྲིད་བཙོན་ཟུར་དང། འབྲེལ་ཡོད་འབྲེལ་ཆགས་སོགས་རྫོགས་པ་ཡིན་ན། ཉམ་ཐག་གི་ཁྱིམ་ཚང་རེ་ནས་མི་རེ་གཏོང་རྒྱུ་ཡི་བསམ་བློ་གཏོང་བཞིན་ཡོད་སྐོར་གསུངས་དོན། ད་དེ་ནི་འབྲེལ་ཡོད་འབྲེལ་ཆགས་ཕལ་ཆེར་རྫོགས་པ་ཡིན་པ་ཡིན་ན་ནི་ང་ཚོ་གི་ཆ་ཤས་ཅིག་ཡོད་ཚད་ནི་རེད། འདི་ག་རེ་བྱས་ཟེར་ན། ཉམ་ཐག་ཐོག་ལ་ཡོད་བཞག་པ་ང་ཚོ་དུས་བཀག་ཅིག་ཟིན་ཡོད་རེད་ད་དེ་དུས་ཚོད་དེ་སྒོ་རྒྱབ་ཚར་རེད་ད་ཡ། ག་ཚོད་སྔོན་མ་ང་ཚོ་དུས་ཚོད་དུས་བཀག་ནི་དུས་ཚོད་སྒོ་རྒྱབ་ཚར་རེད། ཉམ་ཐག་ཐོག་ལ་ཡོད་པ། ནང་མི་ནས། ཤེས་ཡོན་ཁྲ་ལ་ཁྲིམས་འབུལ་ཡོད་མཁན་འཛིན་གྲྭ་བརྒྱད་པ་དང་དེ་འདྲའི་དབྱིན་ཇི་ཤེས་མཁན་ང་ཚོས་ཆ་རྐྱེན་ཇི་ཡོད་རེད་དེ་འདྲས་ཡོད་པ་ཡིན་ན་ཨ་ནང་མི་རེ་ནས་མི་རེ་རེར་བཏང་གི་ཡིན་ཞེས་བྱས་འདི་ཡོད་རེད། དེ་གང་ཟེར་ན་ཁོ་ཆབ་སྲིད་བཙོན་ཟུར་དང་འབྲེལ་ཡོད་འབྲེལ་ཆགས་རྫོགས་པ་ཡིན་ན་རེད་ད་འགྲོ་མཁན་མེད་པ་ཡིན་ན་ད་ཁོ་ཨོ་སྟྲེ་ལི་ཡའི་གཞུང་ནས་ཨ་ནི་ཞབས་བཀྱག་དེ་མུ་མཐུད་གནང་བ་ཡིན་ན་ང་ཚོ་བཏང་ཡས་བང་ཅིག་སྒྲིག་དགོས་གོ་ར་འདི་ཅིག་འགྲིག་ཐུབ་ནའང་ཞེས་བྱས་ཡང་ཕ་གིར་བཏང་ཡོད་འདོད་ཁ་ཉམ་ཐག་ཚང་མ་བཏང་ཡས་ཡོད་མ་རེད་ད་གོ་གནས་མ་ཐེ་ལ་མ་གཏོགས། གང་ཟེར་ཕ་གའི་འགྲོ་མཁན་ཚོ། ཕ་གའི་སླེབས་པ་དང་ཡང་ང་ཚོས་ཀྱི་ཧ་ཚོ་བོ་རེད་མི་ལྔ་བཅུ་བཅོ་ལྔ་ཉི་ཤུ་སུ་བཏང་ཐུབ་པ་ཡིན་ན་འདི་གའི་ལམ་སང་ཁོ་ར་སྐྱབས་བཅོལ་གྱི་ཐོབ་ཐང་བྱས་བྱས་རོགས་དངུལ་རང་ཟས་བྱས་ཨ་ནི་ལས་ཀ་རྩ་ནས་མ་བྱེད་བསྡད་ཀྱི་འདུག་ལབ་པ་ཡིན་ན་རང་བཞིན་གྱི་མཇུག་མ་འགྲོ་མཁན་ཚོ་ལ་བཀག་ཡ་གི་ཉེན་ཁ་ཡོད་རེད་འདི་སོང་ཙང་ཡང་གཟུགས་པོ་ཐང་ཐང་སློབ་སྦྱོང་ཡོད་མཁན་ཕ་གའི་ཕྱིན་བྱས་ལས་ཀ་བྱེད་ཐུབ་མཁན་ནང་མི་རེ་རེ་རེ་རེ་བདམས་ཐུབ་ན་ཟེར་ཁོ་རང་ཚོ་ཕར་སླེབས་ཚར་བའི་གཞུག་ལ་ཚུར་རོགས་པ་བྱས་བྱས་ཉམ་ཐག་ནས་ཐར་ཡ། ཁོ་རང་ཚོ་ལ་གོ་སྐབས་རག་ཡག་ད་ཁོ་གནས་སྟངས་སྐྱོ་ཤོས་འདི་ཆགས་བསྡད་ཡོད་རེད་བ་ཁོ་རང་ཚོ་ཉམ་ཐག་ཤོས་ཆགས་བསྡད་ཡོད་རེད་བ་དེ་གའི་གོ་སྐབས་སྤྲད་ན་བྱས་བྱས་ང་ཚོ་བཀའ་བསྡུར་བྱས་བྱས། བསམ་བློ་ནང་ལ་བང་སྒྲིག་བྱས་འགྲོ་བསྡད་ཡོད་རེད་ཟེར་ནས་ལག་བསྟར་འཁྱེར་བ་ལ་ད་ཆབ་སྲིད་བཙོན་ཟུར་དང་འབྲེལ་ཡོད་འབྲེལ་ཆགས་ད་ཁོ་རང་ཚོ་ཕྱིན་ནས་རྫོགས་གོ་གོ་བ་རེད་ད་ད་སྙན་ཞུ་འབྱོར་སྟངས་བལྟས་ན།

Nine News ཐོག་གནས་ཚུལ་སྤེལ་གསལ་ལྟར་ན། ཨོ་སི་ཀྲུ་ལི་ཡ་ཡི་འཕྲོད་བསྟེན་བློན་ཆེན Greg Hunt མཆོག་གིས། རྒྱལ་སྤྱིའི་འགྲིམ་འགྲུལ་མུ་མཐུད་ཟླ་བ་གསུམ་རིང་སྒོ་རྒྱག་རྒྱུའི་གཏན་འཁེལ་བྱས་ཡོད་སྐོར་འགྲེལ་བརྗོད་གནང་འདུག་ཡང་ཕྱི་ཚེས་བཅུ་གཅིག་ཉིན་ཨོ་སི་ཀྲུ་ལི་ཡ་ཡི་སྲིད་བློན Scott Morrison མཆོག་གིས། གལ་སྲིད་ཏོག་དབྱིབས་འགོག་ཁབ་ལག་བསྟར་ལེགས་གྲུབ་བྱུང་ཚེ། འདི་ལོ་ཕྱི་ཟླ་བཅུ་པའི་ནང་ས་མཚམས་སྒོ་ཕྱེ་ཐུབ་རྒྱུ་ཡི་དམིགས་ཚད་བཟུང་ཡོད་ཀྱང། མཐའ་གཅིག་ཏུ་འགན་ལེན་ཐུབ་ཀྱི་མེད་སྐོར་ཡང་གསུངས་འདུག་གཞན་ཡང་ཨོ་སི་ཀྲི་ལི་ཡའི་ནང་མི་མང་གི་འཕྲོད་བསྟེན་བདེ་འཇགས་ཐད་ཆེད་ལས་མཁས་པ Doctor Tony Blakely ལགས་ཀྱིས། གལ་སྲིད་ཨོ་སི་ཀྲི་ལི་ཡའི་ནང་མི་མང་བརྒྱ་ཆ་བཞི་བཅུ་ཙམ་ལ་ཏོག་དབྱིབས་འགོག་ཁབ་བརྒྱབ་ཚར་བ་ཡིན་ན། རྒྱལ་སྤྱིའི་འགྲིམ་འགྲུལ་ཆེད་དུ་སྒོ་འབྱེད་རྒྱུ་གལ་ཆེན་པོ་ཡིན་པ་དང། སྐབས་དེའི་ཉེན་ཁ་ཡི་ཚད་གཞི་ཅུང་དམའ་མོ་ཡིན་སྐོར་ཡང་འགྲེལ་བརྗོད་གནང་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཨོ་སི་ཀྲི་ལི་ཡའི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་རྒྱུན་གྲོན་བྱོན་དང་ཧིན་སྒོར་ས་ཡ་བཅུ་ལྷག་བཀའ་འཁྲོལ་གནང་ཡོད་པ་རེད། ཁྱེད་རང Australia ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།